ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ནིའུ་སོའུཐ་ཝེ་ལི་མངའ་སྡེ་ཡི་གྲོང་ཆེན་སིད་ནི་གི་ཉེ་འགྲམ Fairfield ཀྱི་ས་གནས་སུ་ཏོག་དབྱིབས་ནད་ཡམས་ཀྱི་གནས་ཚུལ་ཛ་དྲག་ཆགས་ཡོད་པ་དང། ནིའུ་སོའུཐ་ཝེ་ལི་མངའ་སྡེའི་གཞུང་གིས་ས་གནས་དེར་གནས་སྡོད་བྱས་ཡོད་པའི་མི་ཚང་མས། དུས་ཡུན་ཆུ་ཚོད་ཉི་ཤུ་རྩ་བཞིའི་ནང། ཏོག་དབྱིབས་ནད་དུག་འགོས་ཡོད་མེད་བརྟག་དཔྱད་ངེས་པར་དུ་བྱེད་དགོས་པའི་བཀའ་རྒྱ་བསྒྲགས་འདུག་དེ་ཡང་ཨོ་སི་ཀྲུ་ལི་ཡ་ཡི Federal གཞུང་དང་ནིའུ་སོའུཐ་ཝེ་ལི་མངའ་སྡེའི་གཞུང་གཉིས་ཀྱི་མཉམ་འབྲེལ་ཐོག་གསལ་བསྒྲགས་ཤིག་སྤེལ་བའི་ནང། སིད་ནི་ཁུལ་དུ་ཁྱིམ་སྡོད་བཀའ་རྒྱ་ཡི་རྐྱེན་པས་གྱོང་གུན་ཕོག་མཁན་མི་སྒེར་དང་ཚོང་ལས་ཁག་ལ། ཁྱོན་ཨོ་སྒོར་ཐེར་འབུམ་ལྔ་ལྷག་ཙམ་རོགས་རམ་གནང་རྒྱུ་ཡི་འཆར་གཞི་ཡོད་སྐོར་འགྲེལ་བརྗོད་གནང་འདུག། ཏོག་དབྱིབས་ནད་ཡམས་ཀྱི་གོད་ཆག་རྐྱེན་པས་ཁྱིམ་སྡོད་བཀའ་རྒྱ་ཡི་བདུན་ཕྲག་བཞི་པ་ནས་བཟུང། གལ་སྲིད་མི་ཞིག་ལ་བདུན་ཕྲག་གཅིག་གི་ནང། ཆུ་ཚོད་ཉི་ཤུ་དང་དེ་ལས་མང་བའི་ལས་ཀ་ཤོར་ཡོད་ཚེ། གྱོང་གུན་ཁག་སོགས། ཨོ་སྒོར་དྲུག་བརྒྱ་རེ་སྤྲད་རྒྱུ་དང། བདུན་ཕྲག་གཅིག་གི་ནང་ལས་ཀ་ཡི་ཆུ་ཚོད་བརྒྱད་དང་ཡང་ན་ཉི་ཤུ་ལས་ཉུང་བ་ལས་ཀ་ཤོར་ཡོད་ཚེ། གྱོང་གུན་ཁག་སོགས་ཨོ་སྒོར་སུམ་བརྒྱ་བདུན་ཅུ་དང་ལྔ་རེ་སྤྲད་རྒྱུ་ཡིན་སྐོར་བརྗོད་འདུག། ཡང་ཚོང་ལས་གསར་པ་ཁག་ལ་བདུན་ཕྲག་རེར་ཨོ་སྒོར་ཆིག་ཁྲི་མན་གྱི་རོགས་རམ་དང། ཡང་ན་བཟོ་ཚོང་ཁང། ཀམ་ཕན་ནི་ཁག་གིས་ལོ་མཇུག་ཏུ་ཨོ་སྒོར་སྟོང་ཕྲག་བདུན་ཅུ་དང་ལྔ་ནས་ས་ཡ་ལྔ་བཅུ་བར་གྱོང་གུན་ཁ་གསབ་བརྒྱ་ཆ་སུམ་ཅུ་ཞུ་ཆོག་གི་ཡོད་འདུག་རོགས་དངུལ་དེ་ཚོ་ཐོབ་པར་ཚོང་ལས་ཁག་གི་ནང་ད་ལྟའི་ཆར་ཆུ་ཚོད་ཆ་ཚང་ལས་ཀ་བྱེད་མཁན་དང། ཆུ་ཚོད་ཁ་ཤས་ལས་ཀ་བྱེད་མཁན་ཡང་ན་དུས་ཡུན་རིང་པོར་ངེས་མེད་ཀྱི་ལས་ཀ་བྱེད་མཁན་ཞིག་དགོས་ཀྱི་ཡོད་འདུག་ཨོ་སི་ཀྲུ་ལི་ཡ་ཡི་སྲིད་བློན་སྐོ་ཏི་མོ་རི་སོན་མཆོག་གིས། ཁྱིམ་སྡོད་བཀའ་རྒྱ་ཡི་ཤུགས་རྐྱེན་དཀའ་ངལ་དེའི་ཐད།

དེ་ཡང་ཉེ་ཡི་ཆ་སྟོད་ཡུལ་ཉེ་ཡངས་ཀྱིས་བཅད་པའི་འདིའི་སྒྲུང་སུ་ཤིང་པ་རྙིང་པ་འདིའི་ཆ་ཡོད་པ་རེད། ནུབ་སོག་ཏུ་བ་ལའི་མངའ་སྡེ་ཡི་ནང་འདས་པའི་དུས་ཡུན་ཆུ་ཚོད་ཉེར་གསར་ཞིག་ནང། སྟོད་ཡུལ་ཉེ་དུའི་ས་དང་གུས་པའི་མི་གྲངས་བརྒྱད་ཀྱི་བྱ་དགོས་བྱུང་ཡོད་པ་རེད། རྒན་འཁོགས་དེ་སིད་ནི་གྲོང་ཆེན་ཤར་ཕྱོགས་སུ་ཡིན་པ་དང་ཁོ་ནི་ཉེ་ཆར་ཕྱི་ཟླ་བདུན་པ་ཚེས་བཅུ་གཉིས་ཉིན་འདིའི་སྒྲུང་སུ་ཕྱིན་ཡོད་པ་དང། གཞན་ཡང་དེ་སྔོན་ལོ་ན་དགུ་བཅུ་ལ་སོན་པའི་རྨོ་རྨོ་ཞུགས། སྟོད་ཡུལ་ཉེ་དུས་ཀྱིས་བཅད་པའི་འདིའི་སྒྲུང་སུ་ཤིང་ནས་ད་བར་ཨོ་སི་ཀྲི་ལི་ཡའི་ནང།

འདས་པའི་ཉིན་གྲངས་གསུམ་ནང་ཏོག་དབྱིབས་ནད་དུག་འགོས་ཡོད་མེད་བརྟག་དཔྱད་བྱས་ཚར་ཡོད་པའི་དཔང་རྟགས་མཉམ་དུ་འཁུར་དགོས་ཀྱི་ཡོད་འདུག་མ་ཚད Great Sydney ཁུལ་དུ་གནས་སྡོད་བྱེད་མཁན་རྣམས་ཀྱིས། འདས་པའི་བདུན་ཕྲག་གཅིག་ནང་ཚུད་དུ་ཏོག་དབྱིབས་ནད་དུག་འགོས་ཡོད་མེད་བརྟག་དཔྱད་བྱས་ཚར་ཡོད་པའི་དཔང་རྟགས་མཉམ་དུ་འཁྱེར་དགོས་ཀྱི་ཡོད་པ་རེད། ཡང Goulburn ས་གནས་སུ་འཛུགས་སྐྲུན་ལས་བཟོ་བ་ཞིག་ལ་ཏོག་དབྱིབས་ན་ཚ་འགོས་ཡོད་པ་ཤེས་རྟོགས་བྱུང་ཡོད་པ་དང།

ཉིན་ཤས་རྗེས་ནས་ཉེན་རྟོག་པ་ཚོས་ཀྱང་ལག་བསྟར་བྱ་རྒྱུ་ཡིན་པས་ང་ཚོར་དོན་མེད་ཀྱི་དཀའ་ངལ་ཞིག་མ་འཕྲད་པ་བྱེད་དགོས་པ་རེད་ཅེས་གསུངས་འདུག་དེ་དང་ཆབས་ཅིག Support Service Lifeline ཞེས་པའི་ཞབས་ཞུ་རོགས་རམ་ཚོགས་པ་དེས་ཉེ་ཆར་ཁྱིམ་སྡོད་བཀའ་རྒྱ་བསྡམས་པ་ནས་བཟུང་ཁ་པར་ཡོང་མཁན་ཇེ་མང་དུ་ཕྱིན་ཡོད་སྐོར་གསུངས་འདུག་ཚོགས་པ་དེའི་འགན་འཛིན John Brogden ལགས་ཀྱིས། སིད་ནིའི་ནང་ཁྱིམ་སྡོད་བཀའ་རྒྱ་བསྡམས་པ་ནས་བཟུང་ཉིན་རེར་ཁ་པར་ཡོང་མཁན

དེ་བཞིན་ཨོ་སི་ཀྲི་ལི་ཡའི་འགོག་ཁབ་ཆེད་མཁས་ཚོགས་ཆུང་ཞིག་གིས་ལོ་ན་དྲུག་ཅུ་མན་རྣམས་ལ་ཨ་སི་ཐར་རྫ་ཉི་ཀ་ཡི་ཏོག་དབྱིབས་འགོག་ཁབ་རྒྱག་དགོས་པའི་ལམ་སྟོན་གནང་འདུག་པ་དང་ཏོག་དབྱིབས་ནད་ཡམས་ཀྱི་ཉེན་ཁ་ཇེ་ཆེར་འགྲོ་བཞིན་པའི་སྐབས་འདིར་ལོ་ན་དྲུག་ཅུ་མན་རྣམས་ལ་ཨ་སི་ཐར་རྫ་ཉི་ཀ་ཡི་སྨན་ཁབ་རྒྱག་རྒྱུ་འགོ་འཛུགས་བྱས་ཡོད་པ་རེད། ནིའུ་སོ་ཐོ་ཝེལས་མངའ་སྡེ་ཡི་ནང་ད་ལྟའི་ཆར་ཏོག་དབྱིབས་ནད་ཡམས་ཀྱི་ཉེན་ཁ་ཆེན་པོ་འཕྲད་ཡོད་པ་དང་ཁྱེད་རང་གིས་རྒྱུན་དུ་ཏོག་དབྱིབས་ནད་ཡམས་སྔོན་འགོག་གི་སྒྲིག་གཞི་དང་གནས་ཚུལ་གསར་པ་ལ་དོ་སྣང་དང་དེ་བཞིན་ནིའུ་སོ་ཐོ་ཝེལས་མངའ་སྡེ་ཡི་འཕྲོད་བསྟེན་ལྷན་ཁང་གི་ལམ་སྟོན་བརྩི་སྲུང་བགྱིས་གནང་དགོས་པས་མ་ཚད། གལ་སྲིད་ཁྱེད་རང་སིད་ནི་ཁུལ་དང་རི་སྔོན་པོ། Sydney དབུས་ཁུལ་དེ་བཞིན་ཝུ་ལུང་ཀོང་དང་ཤི་ཧྭ་བོ་རི་ཁུལ་བཅས་ལ་གནས་སྡོད་བྱེད་མཁན་ཡིན་ཚེ། གནས་ཚུལ་གལ་ཆེན་ཁག་མ་གཏོགས་གཞན་རང་ཁྱིམ་དུ་སྡོད་དགོས་ཀྱི་ཡོད་པ་རེད། ཕྱི་ལོགས་ལ་ངེས་པར་དུ་འགྲོ་དགོས་པའི་གནས་ཚུལ་ཁག་ཅིག་ནི་བཟའ་བཅའ་ཉོ་བ་དང་ལུས་སྦྱོང་བྱེད་པ། འཕྲོད་བསྟེན་ཆེད་དང་ཡང་ན་ལས་ཀ་དང་སློབ་སྦྱོང་བཅས་ཀྱི་ཆེད་དུ་མ་གཏོགས་གཞན་ཕྱི་ལོགས་ལ་འགྲོ་ཆོག་གི་མེད་པ་རེད། ཁྱེད་རང་ཨོས་ཏྲེ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།